དེ་འདྲ་ཤེས་རབ་ཀྱི་ངོ་བོ་དེ་སྣང་གི་མེད་ཟེར་ཡོད་དེ། སློབ་པ་ལམ་གྱི་གནས་སྐབས་སུ་ཐུགས་བསྐྱེད་དང་དེ་འདྲ་ཅིག་བསྐྱེད་པ་ཡིན་ཟེར་རོ། དེའི་རྐྱེན་བྱས་ནི་ད་གར་སོང་བ་རེད་ད། དབྱངས་ཅན་མ་སངས་རྒྱས་དེས་ཀྱང་ཁོང་རང་ང་ཐུགས་བསྐྱེད་བཏང་གི་སམ། དེའི་ཆ་ནས། འོ་དེ་ནི་དཔེར་ན་དབྱངས་ཅན་མའི་སྒྲུབ་པ་ཉམས་ལེན་ཞིག་དེ་རིང་ཡིན་ན། དེ་ཚོ་དཔེ་ཆ་ཆོལ་གསུམ་གསུམ་མཁས་པ་ཞི་བ་དེ་འདྲ་ཡོང་དགོས་རེད་དེ་ཡང། ང་རང་ཚོ་འཚོ་བ་དང་དཔལ་འབྱོར་ཐོག་ནས་ཡང་དཀའ་ངལ་རུ་ཞིག་ར་འཕྲད་དེ་འདྲ་ཞིག་ཡོང་དགོས་རེད་ཟེར་ཡོད་དེ། འོ་དེ་འདྲའི་རིན་ཞེས་འབྲོས་འདུག། དེ་འདྲའི་ལྟས་སུ་ལྟས་སུ་ཕ་གཞན་ཁོ་རང་ཡིན། སློབ་ལམ་གྱི་གནས་སྐབས་སུ་ཁོ་རང་ཐུགས་བསྐྱེད་པ་དེ་འདྲ་ཡིན་ཚེ་ཁོའི་ཆོས་ཉིད་ཀྱི་སྟོབས་ཀྱིས་ལྟས་སུ་ཡོང་གི་ཡོད་ས་རེད། ཡིན་ན་ད་ང་རང་ཚོ་སོར་བོར་བྱས་ན་དཔའ་སྐད་དེ་འདྲའི་སྒྲུབ་པ་ཉམས་ལེན་སེ་བྱས་ནས་བཞི་པོ་གཅིག་བའི་གར་སོགས་རེད། སྒྲུབ་པ་མཐར་ཕྱིན་པ་རང་དང་དེ་ནས་ད་རིག་གར་སོགས་ད། ད། ཁོ། གྲུབ་པའི་གྲུབ་པའི་གྲུབ་རྟགས་ཐོན་པ་དེ་འདྲའི་ང་ཚོའི་གྲུབ་མཐའི་ཁག་པོ་རེད། དེ་འདྲ་སོང་ཚེ་ང་ཚོ་ལ་དེ་ཙམ་གྱིས་དེ་འདྲའི་ཡིན།

པོ་དེ་ཚོའི་ནི་བྱ་བ་དེ་ནུས་པ་སྟོན་ཐུབ་པའི་དུས་ཚོད་འདི་འདྲ་ལ་ནམ་ཡང་དེ་འདྲ་ཞིག་གྲུབ་མཁན་ན་ཡག་པོ་མེད་འགྲོ་གསུངས་གི་འདུག་ད་ཡང་ལོ་རེ་བོ་ན་སོ་ག་ལ་གང་འཚམ་གྱི་གླེང་མོལ་འདྲ་འདྲ་དེ་འདྲ་དེ་འདྲ་ཞིག་ཡིན་བཞིན་པ་རེད་རེད་པ། དེ་འདྲ་དེ་འདྲ་ཞིག་ཡིན་པ་རེད་ཟེར་བས་མ་བྱུང་གཙོ་བོ་རེ་བོ་ད་དེ་འདྲ་ཞིག་བྱས་ཚོད་གཉིས་ཀྱི་སྒོ་ནས་དེ་ག།